དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ་རབ་གནས་ཆུ་མོ་ཡོས་གི་ལོ་གི་བོད་ཟླ་བཅུ་གཅིག་གི་ཚེས་བ་བཅུ་བདུན་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་བཅུ་གཉིས་གི་ཚེས་ཉི་ཤུ་རྩ་བརྒྱད་གཟའ་ཕུར་བུ་རེད། ང་བོད་རྒྱལ་གཞིས་ནས་བྱབ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན་བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ཕྱི་ཚེས་ཉི་ཤུ་རྩ་བདུན་གི་ཉིན་ཨོ་སི་ཏྲེ་ལི་ཡ་གི་རྒྱལ་ས་ཁེན་བྷེ་ར་གི་ནང

དྲ་ཐོག་རྩེད་མོ་གི་རིགས་ལ་དམ་དྲག་དང་སྟངས་འཛིན་བྱ་ཕྱོགས་ཀྱི་སྒྲིག་གཞི་གསར་པ་ལག་བསྟར་བྱེད་དགོས་པའི་དམིགས་ཡུལ་དང་རྒྱབ་ལྗོངས་སོགས་ཀྱི་སྐོར་ཉམས་ཞིབ་པ་གི་བསམ་ཚུལ་བསྡུ་ལེན་གྱིས་རྒྱང་བསྲིང་བྱས་པའི་ལེ་ཚན་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་ཨོ་སི་ཏྲེ་ལི་ཡ་གི་རྒྱལ་ས་ཁེན་བྷེ་ར་གི་ནང་རྟེན་གཞི་བྱས་པའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་ནང་ཆེད་ཕེབས་གནང་ཡོད་གི། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་གི་ཐོག་ཕྱི་ཚེས་ཉི་ཤུ་རྩ་བདུན་གི་ཉིན་གནས་ཚུལ་བཀོད་པ་ལྟར་ན་བོད་ཀྱི་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས Australia གི་སྐུ་ཚབ་དོན་གཅོད་ཁང་ལ་ཕེབས་སྐབས་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་སྣེ་ལེན་བྱས་ནས་སྐུ་ཚབ་དོན་གཅོད་ཁང་གི་ཐུགས་འགན་ཁག་དང་ཉེ་བའི་ལོ་ཤས་གི་ནང་མ་སྐུལ་དང་བླངས་གི་སྒོ་ནས་ལས་དོན་གལ་ཆེ་གང་སྤེལ་བ་སོགས་ཀྱི་སྐོར་བཤད་ཡོད་གི། ད་དུང་སྐུ་ཚབ་དོན་གཅོད་ཀྱིས་བོད་ཀྱི་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཀྱིས་བློས་གཏོང་ཆེན་པོ་གནང་སྟེ་བོད་ནང་གི་བོད་མི་རྣམས་ཀྱི་འབོད་སྒྲ་ཁག་ཇེ་ཆེར་སྤེལ་བ་དང། བོད་ཀྱི་བདེན་དོན་གི་ཆེད་ལ་ཕྱག་ལས་གནང་རྒྱུ་གི་ཆོད་སེམས་བརྟན་པོ་དང་ཤུགས་ཆེན་པོ་ཡོད་པ་ཁག་བཀའ་དྲིན་བསམ་ཤེས་དང་ཡི་རང་བསྔགས་བརྗོད་ཀྱང་གནང་ཡོད་གི། བོད་ཀྱི་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཀྱིས་རྒྱ་ནག་གི་རྒྱལ་ས་པེ་ཅིན་དུ་ཕྱི་ལོ་ཉིས་སྟོང་བརྒྱད་ཀྱི་ལོར་རྒྱལ་སྤྱིའི་ཨོ་ལིམ་ཕིག་གི་རྩེད་འགྲན་འཚོགས་སྐབས་དོན་གྲུབ་དབང་ཆེན་ལགས་ཀྱི་ལྷན་དུ་འཇིགས་བྲལ་ཞེས་པའི་བོད་ནང་གི་དངོས་ཡོད་གནས་སྟངས་ཀྱི་སྐོར་གྱི་གློག་བརྙན་བཟོ་སྐྲུན་གནང་བ་ལ་བརྟེན་ནས་ཁོང་དང་དོན་གྲུབ་དབང་ཆེན་ལགས་གཉིས་ཀ་རྒྱ་ནག་གཞུང་གིས་བཙོན་འཇུག་བྱས་པ་དང་རྒྱ་ནག་དམར་པོའི་བཙན་དབང་ལ་ངོ་རྒོལ་གྱི་ཁ་གཏད་གདོང་ལེན་གནང་བ་ལ་བརྟེན་ནས་ཁོང་བཙོན་འཇུག་བྱས་ནས་སྡུག་སྦྱོང་མནར་གཅོད་བཏང་བའི་མཐར། གློད་གྲོལ་ཐོབ་ན་ཡང་སྡང་ཟུག་ཆེན་པོ་བྱས་པའི་རྐྱེན་གྱིས་བོད་ནས་བྲོས་བྱོལ་དུ་ཕེབས་པ་ཞིག་ཡིན་པས་ཁོང་སྐུ་སྒེར་གྱི་ལོ་རྒྱུས་དང་རྒྱ་ནག་གི་བཙན་དབང་གི་འོག་གི་བོད་ཀྱི་སྐོར་གནས་ཚུལ་གཏིང་ཟབ་མཁྱེན་རྟོགས་ཡོད་མཁན་ཞིག་ཡིན་ན། ཁོང་བཙན་བྱོལ་དུ་ཕེབས་པའི་རྗེས་སུ་ཡང་བོད་དོན་གི་ཆེད་ལ་འཐབ་རྩོད་མུ་མཐུད་ནས་གནང་བཞིན་ཡོད་སྟབས་ཁོང་ནི་འཛམ་གླིང་ནང་བོད་དོན་འཐབ་རྩོད་བཀའ་མོལ་རྒྱ་ཆེན་གནང་མཁན་གྱི་ལས་འགུལ་བ་གལ་ཆེན་པོ་ཞིག་ཆགས་ཀྱི་ཡོད། སངས་རྒྱས་ཀྱི་བསྟན་པ་ཡུན་གནས་ཐུབ་རྒྱུར་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེའི་ཞབས་པད་བརྟན་རྒྱུར་རག་ལས་པར་སོང་དཔལ་ས་སྐྱ་སྨོན་ལམ་ཚོགས་ཆུང་གིས་གོང་མ་ཁྲི་རིན་པོ་ཆེ་ལ་བརྟན་བཞུགས་ཕུལ་ཡོད་གི། ཟླ་བ་འདིའི་ཚེས་ཉི་ཤུ་རྩ་ལྔ་གི་ཉིན་དབུ་བཙུགས་ནས་ཉིན་གྲངས་བཅུ་གི་རིང་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་ཤིང་དྲུང་དུ་དཔལ་ས་སྐྱ་འཇིག་རྟེན་ཞི་བདེ་གི་སྨོན་ལམ་ཐེངས་སུམ་ཅུ་སོ་གཉིས་པ་འཚོགས་བཞིན་པ་དང་སྟབས་བསྟུན་ནས་ལོ་ལྟར་བཞིན་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་སྨོན་ལམ་ཚོགས་ཆུང་ནས་ས་སྐྱ་པ་ཡོངས་གི་ཚབ་བྱས་ཏེ། ས་སྐྱ་གོང་མ་ཁྲི་རིན་པོ་ཆེར་བསྟན་པ་དང་འགྲོ་བའི་དོན་དུ་སྐུ་ཚེའི་ཞབས་པད་བརྟན་པའི་བརྟན་བཞུགས་བསྟར་འབུལ་ཞུས་གནང་མཛད་ཅིང། དེའི་སྐོར་ས་སྐྱ་སྨོན་ལམ་ཚོགས་ཆུང་གི་དྲུང་ཆེ་རྒན་བསོད་ནམས་རིན་ཆེན་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན།
སྤྱིར་བཏང་གི་ད་བླ་མ་སྐུ་ཚེའི་ཞབས་པད་བརྟན་དགོས་ཡ་དེ་ད་ལྟ་གི་དུས་ཚོད་ལྟ་བུ་ཅིག་ལ་མཚོན་པ་ཡིན་ན་དཔེ་མི་སྲིད་གི་གལ་ཆེན་པོ་རེད་ཅེས་མཚོན་བསྡད་ཀྱི་ཡོད་རེད།
ད་རེས་གོང་མ་རིན་པོ་ཆེ་ལ་བརྟན་བཞུགས་བསྟར་འབུལ་ཞུས་པའི་ལྷན་ཚོགས་དེའི་ཐོག་ས་སྐྱ་གོང་མ་ཁྲི་འཛིན་ཞེ་གསུམ་པས་དབུས་པའི་རྒྱ་བལ་འབྲུག་གསུམ་གྱི་ནང་ཡོད་པའི་ས་སྐྱ་གི་དགོན་པ་ཁག་བཞི་བཅུ་ཞེ་བདུན་གྱི་བླ་སྤྲུལ་དང་མཁན་པོ་གཞན་ཡང་དད་ལྡན་སེར་སྐྱ་མི་མང་བཅས་ཁྱོན་མི་གྲངས་སྟོང་ཕྲག་བརྒྱད་བརྒལ་ཡས་མས་ཤིག་ལྷན་འཛོམས་ཀྱི་ཐོག་གནས་བརྟན་ཕྱག་མཆོད་ཀྱི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུས་འདུག། ཉི་ཧོང་གི

ཐེངས་འདིར་རྒྱ་གར་བ་དང་བོད་མི་སུམ་བརྒྱ་དགུ་བཅུ་གོ་གཉིས་ལ་བརྟག་དཔྱད་བརྒྱུད་དེ་ཁྱོན་མི་དྲུག་ཅུ་ཐམ་པ་གི་མིག་གཤགས་བཅོས་གནང་གི་ཡོད་པ་དང། འདས་པའི་ལོ་ཉི་ཤུ་རིང་བོད་མི་དང་རྒྱ་གར་བ་གཅིག་སྟོང་གཅིག་བརྒྱ་བརྒྱད་ཅུ་གྱ་བདུན་ལ་མིག་གཤགས་བཅོས་གནང་ཡོད་པ་གི་སྐོར་སོགས། བདེ་བླག་སྨན་ཁང་གི་འགན་འཛིན་རྡ་བ་ཕུན་སྐྱིད་ལགས་ནས་འགྲེལ་བརྗོད་གནང་གི་འདུག། ད་ང་ཚོ་ལོ་ཉི་ཤུའི་རིང་ལ་ཡང་མིག་གཤགས་བཅོས་བཏང་པ་དེ་གཅིག་སྟོང་བརྒྱ་དང། འདི་ཆགས་བཞག་བརྒྱད་ཅུ་གྱ་བདུན། དེའི་ནང་ནས་ད། བོད་པ་ལ་ཡང་ཉིས་བརྒྱ་བརྒྱད་ཅུ་གྱ་གསུམ། བྱས་རྒྱ་གར་དགུ་བརྒྱ་གཉིས། ལ་ཡང་ང་ཚོ་མིག་གཤགས་བཅོས་འདུག་སེ་བཏང་བཞག་ད་རེས་ང་ཚོ་མིག་གཤགས་བཅོས་བཏང་དགོས་ཡས་དེ་མི་དྲུག་ཅུ་ཆགས་འདུག་དྲུག་ཅུ་ཆགས་འདུག་ནམ་རྒྱུན་ད་ཚེས་ད་གཅིག་པར་འགྲོ་བྱེད་རེད་ད་ལྟ་བར་དུ་མང་ཤོས་ང་ཚོ་གཤགས་བཅོས་བཏང་ཡས་དེ་བདུན་ཅུ་དོན་བདུན་རེད་བཞག། རྡ་རམ་ས་ལའི་ཉེ་འཁྲིས་ཀྱི་ཀང་ར་རྫོང་གི་མི་སྒེར་སྨན་ཁང་དུ་མིག་གཤགས་བཅོས་བྱས་ན་རྒྱ་གར་གི་སྒོར་མོ་སུམ་ཁྲི་ལྔ་སྟོང་དང་པཱ་ལམ་པུར་གི་ཁེ་མེད་སྨན་ཁང་དུ་གཤགས་བཅོས་གནང་ན་ཧིན་སྒོར་གཉིས་ཁྲི་ལྔ་སྟོང་གནས་གི་ཡོད་པས། བདེ་བླག་སྨན་ཁང་གིས་མིག་ནད་པ་ཚོ་གི་ཁྲག་ཤེད་དང་གཅིན་པ་ལ་བརྟག་དཔྱད། མིག་བརྟག་དཔྱད་ཀྱི་འཕྲུལ་ཆས་གཡར་གླ་སོགས་འགྲོ་སོང་ཡོངས་རྫོགས་བཏང་ནས་མིག་ནད་པ་རྣམས་ལ་རིན་མེད་ཀྱི་སྒོ་ནས་སྨན་བཅོས་གནང་གི་ཡོད་པ་མ་ཟད། མིག་ནང་དུ་བཅུག་རྒྱུ་གི་ཆུ་ཤེལ་ཀྱང་ཉི་ཧོང་ནས་ཡིན་སྟབས་རྒྱུ་སྤུས་བཟང་བོ་དང། ཉི་ཧོང་གི་སྨན་པ་ཚོས་ཡེ་ཤུའི་འཁྲུངས་སྐར་གྱི་སྐབས་དང་བསྟུན་ནས་རྒྱགས་རང་ཁུར་གྱིས་ཕེབས་པ་དང། གཤགས་བཅོས་ལ་བྱང་ཆ་ཧ་ཅང་ལེགས་པོ་ལྡན་པ་སོགས་ཀྱིས་ནད་པ་ལ་ཕན་ཐོགས་དགའ་ཚོར་ཆེན་པོ་བྱུང་བ་གི་སྐོར། མིག་གཤགས་བཅོས་ཟིན་པའི་སྦྲ་འདིར་ལགས་ནས་འགྲེལ་བརྗོད་གནང་གི་འདུག།
དཔེ་དགའ་བོ་བྱུང། སྔོན་མ་ནི་མི་བས་ན་འཇམ་རྩི་འཐུག་གོ་དྲི་འཐུག་གོ་སྡུག་པོ་འདུག་ཨ་དེ་རིང་སྡུག་ཁོ་ན་མ་སོང། ངས་རས་དཀར་པོ་རེ་བཀབ་སྟེ་གསུམ་བཞི་བཀབ་སྟེ་ཡག་པོ་བྱུང་སོང། ང་མི་ཚོར་ཁོ་ན་མ་ཡོང། དཔེ་ཡག་པོ་བྱུང་སོང། ཉི་ཧོང་གི་མིག་གི་སྨན་པ་མེ་ཙུའི་ལགས་ནས་བོད་མི་དང་རྒྱ་གར་བའི་མིག་ནད་པ་མང་བོ་ལ་དཔལ་འབྱོར་གྱི་དཀའ་ངལ་ཡོད་པར་བརྟེན། ང་ཚོས་ཁོང་ཚོ་ལ་རྒྱབ་སྐྱོར་དང་ང་རང་ཚོའང་ཉི་ཧོང་གི་ནང་མིག་གི་གཤགས་བཅོས་ཆེད་ལས་པ་ཡིན་པས། ཐབས་ཤེས་གང་དྲག་བྱེད་བཞིན་པ་ཡིན་ནའང་སྟབས་མ་ལེགས་པ་ལ་ཉི་ཧོང་དང་འདི་ག་གི་གནས་སྟངས་རྦད་དེ་མི་འདྲ་བ་ཡིན་པའི་རྐྱེན་གྱིས་དཀའ་ངལ་གང་འཚམས་འཕྲད་ཡོང་གི་འདུག་ཅེས་འགྲེལ་བརྗོད་གནང་སོང། Microscope and equipment is totally different, also the atmosphere. ང་ཚོས་བེད་སྤྱོད་ཀྱི་ཆེ་ཤེལ་དང་སྨན་བཅོས་འཕྲུལ་ཆས་ཀྱི་རིགས་སོགས་རྦད་དེ་མི་འདྲ་བ་ཡིན་པ་གི་ཁར་ཁོར་ཡུག་གནས་སྟངས་དང་སྐད་བརྡ་མི་འཕྲོད་པ་གི་འབྲེལ་གཏུག་གི་དཀའ་ངལ་བཅས་ཡོད་མོད། བདེ་ལེགས་སྨན་ཁང་གི་བཀོད་སྒྲིག་མཐུན་རོགས་ལ་བརྟེན་ནས་ང་ཚོའི་ལས་དོན་ལ་གྲུབ་འབྲས་སྨིན་བཞིན་པར་ཡི་རངས་ཡོད་ཅེས་འགྲེལ་བརྗོད་གནང་གི་འདུག་ཅིང། རྒྱལ་སྤྱིའི་རོ་ཊ་རི་སྤྱི་ཚོགས་ཞབས་ཞུ་ཚོགས་པ་གི་རྡ་རམ་ས་ལ་གི་ཡན་ལག་ཚོགས་པ་དང་བདེ་ལེགས་སྨན་ཁང་མཉམ་རུབ་ཀྱིས། རྒྱ་གར་ཡུལ་མི་ཚོར་ཀྱང་ཁྱབ་བསྒྲགས་གནང་སྟེ་མཉམ་ཞུགས་ཡག་པོ་གནང་ཐུབ་ཡོད་པར་བརྟེན། ཁོང་ཚོ་དང་མཉམ་ལས་གནང་བཞིན་པ་རྒྱ་གར་སྨན་པ Raman Puri ལགས་ནས་འགྲེལ་བརྗོད་གནང་རྒྱུར། Electrical Problems དེ་ཕེར Machines མི་ལེན་གི Problem དེ། ཉི་ཧོང་གི་སྨན་པ་ཚོ་གི་ལག་རྩལ་ནི་ཁོ་རང་ལ་མཚོན་ན་གསར་པ་ཡིན་པས་བློ་སྐྱེད་ཆེན་པོ་ཐོབ་པ་དང། འདི་གར་གློག་དང་འཕྲུལ་ཆས་ཀྱི་ཅ་ལག་སོགས་མཐུན་རྐྱེན་གི་ཐོག་ནས་དཀའ་ངལ་གང་འཚམ་ཡོང་གི་ཡོད་སྟབས། ལོ་རྗེས་མ་ནས་ཡར་ཐོན་ལག་རྩལ་གྱི་ལམ་ནས་གཤགས་བཅོས་གནང་ན་ཕན་ཁྱད་ཡག་པོར་མཐོང་སྟེ། ཉིན་ཤས་ཀྱི་རིང་ལྡི་ལི་ནས་འཕྲུལ་ཆས་ཚད་ལྡན་གླས་ནས་སྨན་བཅོས་བྱས་ན་མི་མང་པོར་ཕན་ཐོགས་ཧ་ལས་པ་འབྱུང་གི་རེད་ཅེས་འགྲེལ་བརྗོད་གནང་གི་འདུག། ཉི་ཧོང་དོན་གཅོད་བརྒྱུད་དུ་ཉི་ཧོང་གི་ནང་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཧེ་མོ་རོའེ་དང་བདེ་ལེགས་སྨན་ཁང་མཉམ་འབྲེལ་ངོ་སྤྲོད་ཀྱིས། ཉི་ཧོང་གི་ནང་གི་ཨོ་ཀ་མིག་སྨན་བཅོས་ཀྱི་ཚོགས་པ་དང་བདེ་ལེགས་སྨན་ཁང་མཉམ་རུབ་གནང་སྟེ། སྤྱི་ལོ་ཉིས་སྟོང་གི་ལོ་ནས་བཟུང་རྒྱ་གར་ནང་བཙན་བྱོལ་བོད་མི་དང་རྒྱ་གར་ཡུལ་མི་ཚོ་ལ་རིན་མེད་ཀྱི་སྒོ་ནས་མིག་གི་སྨན་བཅོས་དབུ་འཛུགས་བྱས་པ་ཟིག་ཡིན་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། མའོ་ཙེ་ཏུང་གི་དུས་སྐབས་སུ། བོད་ཀྱི་སྲིད་འབྱོར་རིག་གསུམ་ཆེས་སྡུག་ཤོས་ཀྱི་གནས་སུ་ལྷུང་ཡོད་པ། འབྲེལ་ཡོད་ཉམས་ཞིབ་པ་གིས་འགྲེལ་བརྗོད་གནང་འདུག། ཉེ་ལམ་ཕྱི་ཟླ་བཅུ་གཉིས་པ་གི་ཚེས་ཉི་ཤུ་རྩ་དྲུག་གི་ཉིན་བོད་ཀྱི་ས་ཁུལ་ཁག་ཏུ་རྒྱ་ནག་དམར་ཤོག་གི་གཙོ་འཛིན་ཟེར་བ་མའོ་ཙེ་ཏུང་སྐྱེས་ནས་ལོ་ངོ་བརྒྱ་ར་སུམ་ཅུ་འཁོར་བའི་དུས་དྲན་ཟེར་བ་རྒྱ་ནག་གཞུང་གིས་སྲུང་བརྩི་བྱས་ཏེ་མའོ་ཙེ་ཏུང་གིས་བོད་ལྗོངས་ཞི་བའི་བཅིངས་འགྲོལ་བཏང་ནས་བོད་མིར་འོད་སྟོང་འཕྲོ་བའི་མདུན་ལམ་བཏོད་ཡོད་ཚུལ་སོགས་ཀྱི་དྲིལ་བསྒྲགས་སྣ་ཚོགས་བྱས་འདུག་ཀྱང་ལྷ་སར་གནས་སྡོད་བོད་མི་ན་གཞོན་ཟིག་གིས། ཁོང་ཚོ་ལ་ལུག་གི་སྲབ་ཞིག་གོ་ནས་སྐུ་ཚེ་སྲབ་ཞིག་ལས་ཡོད་བོད་རིགས་ཡིད་ཆེས་འོ་དེ་ལེར་བྱེད་ལ་དང། རྒྱ་ནག་གཞུང་གིས་རྒྱུན་དུ་བོད་ལ་ཞི་བའི་བཅིངས་འགྲོལ་བཏང་བའི་དུས་ཆེན་ཟེར་བ་དང་དམར་ཤོག་དབུ་བརྙེས་པའི་དུས་ཆེན་མའོ་ཙེ་ཏུང་སྐྱེས་ནས་ཉིན་མོ་སོགས་དུས་དྲན་དེ་དག་གཞུང་འབྲེལ་གྱིས་སྲུང་བརྩི་བྱས་ཏེ་བོད་ཀྱི་ལོ་རྒྱུས་ལ་འཁྱོག་བཤད་ཀྱི་དྲིལ་བསྒྲགས་སྣ་ཚོགས་བྱས་ཏེ་མཐར་ཐུག་བོད་མི་ཚོ་ཡིད་ཆེས་དགོས་པ་བཟོས་ཡོད་པ་མ་ཟད་དུས་དྲན་དེ་དག་གི་སྐབས་སུ་ལོ་རབས་བཞི་བཅུ་དང་ལྔ་བཅུ་ཟིག་གི་སྐབས་སུ་བོད་མི་ཁྱིམ་ཚང་དགོན་ཕུག་འགའ་ཞིག་གི་པར་རིས་འགྲེམས་སྟོན་བྱས་ཏེ་སྐབས་དེ་དུས་བོད་ཆ་ཚང་དེ་འདྲ་ཡིན་པ་འགྲེལ་བརྗོད་དང་སྦྲགས་བོད་ལ་བཅིངས་འགྲོལ་བཏང་ནས་བོད་ལ་ཡར་རྒྱས་ཕྱིན་ཡོད་པ་བཤད་ཀྱི་ཡོད་ཀྱང་དོན་དངོས་ཀྱི་ཐོག་དེང་གི་རང་བཙན་རྒྱལ་ཁབ་མང་པོ་ཞིག་བཅིངས་འགྲོལ་ཟེར་བ་གཏང་མི་དགོས་པའི་སྒོ་ནས་ཡར་རྒྱས་ཕྱིན་ཡོད་པ་གསལ་བོ་རེད་ཅེས་འགྲེལ་བརྗོད་གནང་བྱུང་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ཀྱིས་མའོ་ཙེ་ཏུང་གིས་བོད་ལ་དབང་སྒྱུར་བྱེད་པའི་སྐབས་བོད་ཀྱི་སྐད་ཡིག་བེད་སྤྱོད་མེད་པ་མ་ཟད་ཆོས་ལུགས་དང་རིག་གནས་བཀོལ་སྤྱོད་བྱ་ས་མེད་པ་སོགས་བོད་ཀྱི་སྲིད་འབྱོར་རིག་གསུམ་ནི་ཆེས་སྡུག་ཤོས་ཀྱི་གནས་སུ་གྱར་ཡོད་པ་གསུངས་ཤིང། བོད་ལ་ཞི་བས་བཅིངས་འགྲོལ་བཏང་བ་ཡིན་ཟེར་བ་དེ་ནི་དོན་དངོས་ཀྱི་ཐོག་རྒྱ་ནག་དམར་ཤོག་གི་བཙན་འཛུལ་ལ་ངོ་རྒོལ་བྱེད་མཁན་བོད་མི་ཚོ་རྩ་མེད་བཏང་བའི་རྗེས་བོད་མི་རྣམས་འུ་ཐུག་ཐབས་ཟད་དེ་མཐར་བཙན་གྱིས་གྲོས་མཐུན་དོན་ཚན་བཅུ་བདུན་ཟེར་བ་དེ་བཞག་དགོས་བྱུང་ཡོད་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། རྒྱ་ཡིག་གི། ཚའེ་ཅིན་དིང་རི་དུས་དེབ་ཀྱི་ཐོག་ཆེད་རྩོམ་ཞིག་སྤེལ་བའི་ནང། རྒྱ་ནག་གི་མགོ་ཁྲིད་ཏིན་ཞོ་ཕིང་གིས་བཏོན་པའི་དངོས་ཐོག་བདེན་འཚོལ་བྱ་བའི་ཚིག་དེ་ཐེངས་བརྒྱད་ལ་བཀོད་པའི་དབང་གིས་གློ་བུར་དུ་རྩོམ་ཡིག་དེ་བཀག་སྡོམ་བྱས་འདུག་འདི་ག་རླུང་འཕྲིན་ཁང་གི་རྒྱ་སྐད་སྡེ་ཚན་ནས་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་སྤེལ་བའི་གནས་ཚུལ་ནང། ཕྱི་ཚེས་ཉི་ཤུ་རྩ་ལྔ་གི་ཉིན་རྒྱ་ཡིག་གི་ཚའེ་ཅིན་དིང་རི་དུས་དེབ་ཀྱི་ཐོག་ཆེད་རྩོམ་ཞིག་བཀོད་ཡོད་པའི་ནང། རྒྱ་ནག་གི་མགོ་ཁྲིད་ཏིན་ཞོ་ཕིང་གིས་བཏོན་པའི་དངོས་ཐོག་བདེན་འཚོལ་བྱ་བའི་བསམ་བློ་གི་ལམ་ཕྱོགས་བསྐྱར་གསོ་བྱས་ནས་དགོངས་དོན་དེ་བཞིན་བསྐྱར་དུ་ལག་ལེན་བསྟར་དགོས་པའི་འབོད་སྐུལ་བྱས་ཡོད་པ་མ་ཟད་རྩོམ་ཡིག་གི་ནང་དུ་ད་དུང་རྒྱ་ནག་གི་དཔལ་འབྱོར་ཉམས་རྒུད་འགྲོ་བཞིན་ཡོད་པའི་གནས་ལུགས་དེའི་ཉེན་ཁ་གི་སྐོར་སོགས་གསལ་སྟོན་བྱས་པའི་རྐྱེན་གྱིས་ཆེད་བརྗོད་རྩོམ་ཡིག་དེ་བཞིན་ཆུ་ཚོད་གཅིག་གི་ནང་ཚུད་ནས་ནག་བསུབ་བཏང་ཡོད་པ་དང་གནད་དོན་དེའི་ཐད་ལ་གླེང་སློང་བྱེད་མཁན་ཧ་ཅང་མང་བོ་བྱུང་ཡོད་འདུག་ཐའེ་ཝན་ནང་ཡུལ་དེའི་སྲིད་འཛིན་དང་གྲོས་ཚོགས་འཐུས་མི་གི་འོས་བསྡུ་གནང་ལ་ཉེ་བའི་སྐབས་འདིར་རྒྱ་ནག་གཞུང་གིས་ཐའེ་ཝན་གྱི་ཐོག་ལ་དཔལ་འབྱོར་གྱི་ཉེས་ཆད་མང་བ་འགེལ་རྒྱུའི་སྡིགས་ར་བཏང་ཡོད་པའི་གནས་ཚུལ་ཐོན་ཡོད། རོའུ་ཀྲི་གསར་ཁང་གིས་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་ཉིན་གནས་ཚུལ་བཀོད་དོན་ལྟར་ན། རྒྱ་ནག་གཞུང་གིས་གལ་ཏེ་ཐའེ་ཝན་གྱི་གཞུང་འཛིན་ཚོགས་པས་ཐའེ་ཝན་གྱི་རང་བཙན་ལ་རྒྱབ་སྐྱོར་བྱ་རྒྱུ་གི་ལངས་ཕྱོགས་མཁྲེགས་པོ་བཟུང་བ་ཡིན་ན་ཐའེ་ཝན་གྱི་ཐོག་ལ་དཔལ་འབྱོར་གྱི་ཉེས་པ་འཕར་མ་འགེལ་རྒྱུ་ཡིན་པ་གཟའ་ལྷག་པའི་ཉིན་སྡིགས་ར་བཏང་བ་དེ་ནི་ཐའེ་ཝན་ནང་ཟླ་བ་རྗེས་མར་འོས་བསྡུ་སླེབས་པར་ཉེ་བའི་སྐབས་འདིར་བརྗོད་པ་ཞིག་རེད། རྒྱ་ནག་གིས་ཨ་མི་རི་ཀའི་ཉམས་ཞིབ་ལས་ཁུངས་ཤིག་དང་གནད་དོན་དབྱེ་ཞིབ་པ་གཉིས་ལ་དམ་དྲག་ཉེས་ཆད་བཀལ་ཡོད་སྐད། ཨེ་ཕི་གསར་ལས་ཁང་གིས་པེ་ཅིན་ནས་ཁ་རྩང་གནས་ཚུལ་སྤེལ་བའི་ནང། གཟའ་མིག་དམར་ཉིན་གྱི་མཚན་མོ་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མའོ་ནིང་ཟེར་བས་ཁྱབ་བསྒྲགས་ཤིག་བྱས་པའི་ནང་ཨ་མི་རི་ཀའི་ལོ་སེན་ཇི་ལི་སི་གྲོང་ཁྱེར་གྱི་ནང་རྟེན་གཞི་བྱས་པའི་ཉམས་ཞིབ་པ་དང་གནས་སྡུད་རེའུ་མིག་གྲངས་ཐོར་དབྱེ་ཞིབ་བྱ་མཁན། ཁེ་རོན་ཞེས་པའི་ལས་ཁུངས་དང་ལས་ཁུངས་དེའི། ཞིབ་དཔྱོད་ངེས་སྟོན་པ། ཨེ་ཀྲི་མོན་ཀྲི་ཞིའི་ལགས་དང། བདེ་སྲུང་གོང་འཕེལ་སློབ་གཉེར་ཁང་གི་ཆ་ཤས་ཡིན་པ། འགྲོ་བ་མིའི་ཐོབ་ཐང་གི་ཐོག་ལ་དབྱེ་ཞིབ་གནང་མཁན། Nicole Morgret། རྣམ་གཉིས་རྒྱ་ནག་ཏུ་འགྲུལ་བཞུད་བྱ་རྒྱུ་བཀག་སྡོམ་བྱ་རྒྱུ་དང། རྒྱ་ནག་ནང་ཁོང་གཉིས་ཀྱི་དངུལ་དང་རྒྱུ་དངོས་ག་རེ་ཡོད་ཀྱང་ཚང་མའི་བདག་དབང་འཕྲོག་རྒྱུ་དང་རྒྱ་ནག་གི་མི་སྒེར་དང་ཚོགས་པ་སོགས་ཀྱིས་ཁོང་གཉིས་དང་ཨ་མེ་རི་ཀའི་ལས་ཁུངས་དེར་ཕར་སྤྲོད་ཚུར་ལེན་བྱས་པ་དང་མཐུན་འགྱུར་བྱས་པ་སོགས་བྱེད་མི་ཆོག་པའི་དམ་དྲག་ཉེས་ཆད་འགེལ་རྒྱུ་ཡིན་པ་བཤད་ཡོད་གི། རྒྱ་ནག་དབུས་རླུང་འཕྲིན་སྤྱི་ཁྱབ་ལས་ཁུངས་ཀྱིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་རྒྱ་ནག་ནང་གི་གནའ་རྫས་རྟོག་ཞིབ་སྐོར་གྱི་གསར་འགྱུར་ཆེ་ཤོས་བཅུ་ཁྱབ་བསྒྲགས་བྱས་པའི་ནང་མངའ་རིས་ས་ཁུལ་དགེ་རྒྱས་རྫོང་གི་མེ་ལོང་སྟག་བྲག་ཚུད་ཡོད་པའི་སྐོར་སྟག་ལྷ་རྒྱལ་གྱིས་རྒྱང་སྲིང་བྱས་པ་ཞིག་ལ་གསན་རོགས་ཞུ། བྱང་རྣམ་པ་ཚོ་ད་གོང་ནས་ངོ་སྤྲོད་བྱས་པ་བཞིན་དེའང་རྒྱ་ནག་དབུས་རླུང་འཕྲིན་བརྙན་འཕྲིན་སྤྱི་ཁྱབ་ལས་ཁང་གིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱ་ནག་ནང་གི་གནའ་རྫས་རྟོག་ཞིབ་སྐོར་གྱི་གསར་འགྱུར་ཆེ་གྲས་བཅུ་ཁྱབ་བསྒྲགས་བྱས་པའི་ནང་བོད་ལྗོངས་མངའ་རིས་ས་ཁུལ་གྱི་དགེ་རྒྱས་རྫོང་གི་མེ་ལོང་སྟག་ཕུག་ཚུད་ཡོད་པ་རེད། བོད་ལྗོངས་མངའ་རིས་ཀྱི་མེ་ལོང་སྟག་ཕུག་ནས་དུས་རབས་མི་འདྲ་བའི་གནའ་རྫས་ཁྲི་ལྷག་ཐོན་པ་དེས་ཧ་ལམ་ལོ་ངོ་ཁྲི་བཞི་ལྷག་གི་སྔོན་དུ་མདོ་དབུས་མཐོ་སྒང་དུ་འགྲོ་བ་མི་འཚོ་གནས་བྱས་ཡོད་པ་ར་འཕྲོད་ཐུབ་ཡོད་ལུགས་བཤད་འདུག་གོང་གསལ་གནས་ཚུལ་དེའི་ཐད་ལ་བོད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ལོ་རྒྱུས་སྨྲ་བ་བདེ་རོང་ཚེ་རིང་དོན་གྲུབ་ཀྱི་ཞིབ་འཇུག་དང་རྒན་རྒྱ་བྲག་དཀར་ནས་ཐོན་པའི་བསྐལ་པ་ཡ་ཐོག་གི་འགྲོ་བ་མིའི་འགྲམ་རུས་རྒྱལ་ས་ལྷ་སའི་ཉེ་འཁོར་ནས་ཐོན་པའི་མིའི་རྐང་རྗེས་ལག་རྗེས་ལ་སོགས་པའི་གནའ་རྫས་ནས་བོད་མདོ་དབུས་མཐོ་སྒང་དུ་འགྲོ་བ་མི་འཚོ་ཞིང་གནས་ནས་ཉུང་མཐའ་ཡང་ལོ་འབུམ་ཕྲག་ལྷག་ཕྱིན་པའི་བདེན་པ་ར་འཕྲོད་ཡོད་དེ། སྟོད་མངའ་རིས་ས་ཁུལ་ནས་མི་ལོ་ཁྲི་བཞི་ལྷག་གི་གོང་ནས་བོད་མདོ་དབུས་མཐོ་སྒང་དུ་འགྲོ་བ་མི་འཚོ་གནས་བྱས་ཡོད་ལུགས་ཀྱི་བཤད་སྟངས་དེ་ཕྱོགས་གཅིག་ནས་གནའ་རྫས་ཞིབ་འཇུག་ཁང་དེ་ཚོས་སོ་སོའི་གྲུབ་འབྲས་ཨུ་ལྟོ་བྱས་པ་དང་ཕྱོགས་གཉིས་ནས་རྒྱ་ནག་ཆེན་པོའི་ལྟ་བ་དང་དགོས་དབང་ལྟར་ཁྱབ་བསྒྲགས་བྱེད་བཞིན་པ་རེད་ཅེས་དཔྱད་བརྗོད་སྤེལ་སོང། ད་སྤྱིར་བཏང་ལ། ལོ་རྒྱུས་ཀྱི་ལྟ་བ་དེ་ག་འདྲ་ཡིན་མིན་གྱི་ཁྱད་པར་གཅིག་འགྲོ་གི་ཡོད་རེད། ད་ང་ཚོ་བོད་པ་གི་ལོ་རྒྱུས་སྨྲ་བ་དེ་ཚོ་ལྷག་པར་དུ་ད་དཔེར་ན་བདེ་རོང་ཚེ་རིང་དོན་གྲུབ་དག་གི་དཔེ་ཡག་བཟང་ན། ཁོ་རང་གི་བོད་མཐོ་སྒང་དུ་མི་གནས་ཡག་གི་ཡོད་དུས་ཚོད་དེ།

ཉམས་ཞིབ་བྱེད་མཁན་དེ་ཚོས་སྐད་ཆ་དྲང་མོ་མ་བཤད་རོགས། བོད་མཐོ་སྒང་ལ་དེའི་ངོས་སུ་མི་ཡོད་ཡ་ད་དཔེར་ན་འདི་རྒན་རྒྱ་བྲག་དཀར་དེ་ནི་མི་གི་ད་ཐིང་བསྐལ་པ་ཡ་ཐོག་གི་མི་ང་ཞིག་གི་རྒྱ་མི་རིགས་རིག་པ་ཅན་མ་ཡིན་པའི་མི་གནས་ཡོད་ཡ་དེ་ད་འབུམ་གཅིག་དང་བཞི་ཁྲི་ད་དེ་ཚོས་བཞག་གི་ཡོད་རེད་བ་དེ་རེད་དེ་མ་ཚད་ད་དཔེར་ན་ལྷ་ས་གི། ཉེ་འཁོར་ནས་ཨ་ནི་མིའི་རྐང་རྗེས་ལག་རྗེས་རྙེད་པ་དེ་ཚོ་ཡིན་ནི། ཆིག་འབུམ་བརྒྱད་ཁྲི་སོགས་ཀྱི་དུ་བ། དེ་མ་ཚད་ད་ལྟ་བྱང་ཐང་ནས་ལོ་བཞི་ཁྲི་ནས་སུམ་ཁྲི་བར་གྱི་གནའ་རྫས་རྙེད་པ་མ་ཚད་དེ་རྣམས་རྦད་དེ་བསྐལ་པ་ཡ་ཐོག་གི་མི་གནས་སྡོད་བྱས་ཡོད་ཡག་གི་གནས་ཚུལ་དེ་ཚོ་རྙེད་ཡོད་རེད་བ། དེ་འདི་གང་ལ་ད་ད་རེས་མངའ་རིས་ནས་དེ་འདྲ་ཅིག་རྙེད་དེ་གང་ལ་དེ་བྱིའུ་ཅིག། ཐོག་མ་མིའི་གནས་སྡོད་ཡོད་ཡ་གི་མཚོན་བྱེད་ཡིན་ཟེར་ཡ་ད་དེ་ཚོ་གཅིག་རྒྱ་ནག་གི་གཅིག་ནས་གཅིག་གནའ་ཤུལ་ཞིབ་འཇུག་བྱེད་མཁན་དེ་ཚོ་སོ་སོ་གི་གྲུབ་འབྲས་དེ་སྒྲག་བྱེད་ཀྱི་ཡོད་རེད་ཕྱོགས་གཅིག་ནས་གཅིག་ད་ལྟ་མུ་མཐུད་དུ་རྒྱ་ནག་གི་རྒྱ་ནག་ཆེན་པོའི་གི་ལྟ་བ་དེ་ཡོད་ཡ་དེ་གསལ་བོ་རེད་དེ་ག་ནས་སྐྱེས་ཡོད་རེད་ཟེར་ན་བོད་མཐོ་སྒང་རྗེས་ལུས་གི་ས་ཆ་ཡིན་པ་དེ་ལ་གཅིག་དཀའ་བ་ཡ་ཐག་ལ་ཨ་ནི་དཔལ་ཡོན་མེད་པ་ད་དཔལ་ཡོན་ཡོད་པ་དེ་ཚོ་རྒྱ་ནག་ནས་ཡ་དར་ཡོང་ཡ། གི་ལྟ་བ་དེ་དཔེ་ཤུགས་ཆེན་པོ་རེད་དེ་འདི་གི་ལ་ལོ་རྒྱུས་ལྟ་བ་དེ་འདྲ་ཅིག་སེམས་ནས་མངའ་རིས་ནས་གནའ་ཤུལ་དེ་འདྲ་ཅིག་རྙེད་འདུག་ལོ་ཁྲི་གི་གོང་གི་རེད་ཟེར་ན་ཕལ་ཆེར་འགྲོ་བ་མིའི་གནས་སྡོད་བྱེད་ཡ་གི་མཚོན་མཚོན་རྟགས་དང་པོ་ཡིན་ཟེར་ཡ་དང་ད་དེ་ཚོ་ཁོ་རང་ཚོའི་བཤད་སྟངས་ཅིག་རེད་བ། དེ་བོད་གི་ལོ་རྒྱུས་སྨྲ་བ་དང་བོད་གི་ལོ་རྒྱུས་སྨྲ་བ་དེ་ཚོ་གི་ཨ་ནི་ཚོ་ཕག་དང་དེ་ཚོ་ཞིབ་འཇུག་དེ་བྱས་ཡིན་ན་དེ་ཡིན་ཡིན་པ་འདྲ་བོ་ཅིག་མ་གཏོགས་དེ་ལ་ཧང་སང་དགོས་ཡ་དེ་འདྲ་མ་རེད། དེ་བཞིན་དུ་ཡང་སངས་རྒྱས་སྐྱབས་ལགས་ཀྱིས་ནམ་རྒྱུན་རྒྱ་ནག་གི་འབྲེལ་ཡོད་ཚན་པས་བོད་ཁུལ་དུ་གསར་བྱུང་གི་གནའ་ཤུལ་རིགས་བཤད་དུས་ཐོག་མར་ལོ་ཁྲི་སྟོང་གི་སྐད་ཆ་ཞིག་བཤད་ན་ཡང་རྗེས་འབྲེལ་གྱི་ཞིབ་འཇུག་སྐབས་ལོ་ཉུང་རུ་བཏང་བ་དང་ཡང་ན་རྒྱ་ནག་གི་རིག་གནས་དང་འབྲེལ་ཐབས་བྱས་དང་བྱེད་བཞིན་ཡོད་དེ་ནི་ང་ཚོས་ཉམས་འཇོག་བྱེད་དགོས་པ་དེ་ཡིན་ཞེས་ལོ་གསར་གསུངས།
ད་ལྟ་གསར་འགྱུར་ནང་ནས་ད་ལོ་བཞི་ཁྲིའི་གི་དང་སུམ་ཁྲི་ཡོད་པ་རོགས་གི་རེད་ཟེར་དེ་འདྲ་བཤད་ཡོང་གི་རེད་དང་པོ་ད་ང་ཚོ་རྗེས་ནས་ལྷོད་ལྷོད་བྱས་ནས་དེ་གི་གྲུབ་འབྲས་གཏིང་ཟབ་པོ་ཞིབ་འཇུག་བྱེད་དུས་སྒང་ལ་ག་དེ་ཡིན་ན་དེ་ཉུང་རུ་བཏང་ཐུབ་ཐུབ་ཡང་མིན་ན་དེ་རྒྱ་ནག་གི་རིག་གནས་གཅིག་ལ་འབྲེལ་བ་ཡོད་ཡོད་དེ་བཟོ་ཡ་དེ་རྦད་དེ་རྒྱ་ནག་གི་ད་ལྟ་བར་དུ་བྱས་བསྡད་ཡོད་རེད་ཐེངས་འདི་གི་ལ་དེ་ང་ཚོ་གི་བློ་བཟོ་རུ་འདེགས་དགོས་ཡ་དང་དེ་ལྟ་དགོས་ཡ་དེ་གལ་ཆེན་པོ་རེད་ད་གནའ་རྫས་ཞིབ་འཇུག་དང་དེའི་སྐོར་ལ་ཞིབ་འཇུག་བྱེད་མཁན་གི་མཁས་པ་མང་པོ་ཅིག་ང་ཚོ་ཞིབ་འཇུག་བྱས་ཡོང་དུས་སྒང་ལ་ཀྲུང་ཧྭ་མི་རིགས་འདུ་ཤེས་གི་ལྟེ་གནས་ཅིག་བཙུགས་འདུག་དེའི་གི། ནང་ལོག་གི་འཐུས་མི་ཡིན་མཁན་དེ་མང་པོ་ཅིག་ཡོད་རེད་དེ་འདྲའི་ལ། རྒྱ་ནག་གི་ཕྱོགས་གཅིག་ནས་ཅིག་བོད་དེ་རྦད་དེ་རྗེས་ལུས་ཡིན་པ་དང་རྦད་དེ་ད་མིའི་གནས་སྡོད་ཡོད་པ་མ་རེད་ཟེར་ཡ་ད་རྒྱ་ནག་ལྟེ་བ་ཡིན་པའི་མི་རིགས་ལྟ་བ་དང་ལོ་རྒྱུས་ལྟ་བ་དེ་སེམས་ནས་བཤད་ཀྱི་ཡོད་རེད་ཕྱོགས་གཅིག་ནས་ཡང་ཞིབ་འཇུག་གྲུབ་འབྲས་ཡིན་ཟེར་བཤད་ཀྱི་ཡོད་རེད་ད་དེ་ཚོ་ཕྱོགས་ཡོངས་གི་བོད་ཐུགས་དགོན་གི་ལོ་རྒྱུས་ཕྱོགས་ཡོངས་ནས་ལྟ་དུས་སྒང་ལ་དེ་ཧང་སང་དགོས་ཡ་ཞིག་དང་དེ་འདྲ་ཅིག་མ་རེད་དེ་གནད་དོན་ཅིག་རེད་གནད་དོན་གཉིས་བ་དེ།

མཉམ་དུ་བྲག་ཕུག་དང་པོར་བསྟུད་མར་སྔོག་འདོན་ཐེངས་གསུམ་ལ་བྱས་པ་དང་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་སྔོག་འདོན་བྱེད་སྐབས་གནའ་རྫས་རྙིང་བ་དེ་བས་མང་བ་ཐོན་པའི་ནང་རྡོ་ཆས་སྣ་ཚོགས་དང་སྲོག་ཆགས་ཀྱི་རུས་པ་རྙེད་ཡོད་པ་རེད། མེ་ལོང་སྟག་ཕུག་ནས་ཐོན་པའི་གནའ་རྫས་ཁག་ཅིག་ལས་ཤེས་རྟོགས་བྱུང་བར་གཞིགས་ན་མེ་ལོང་སྟག་ཕུག་ནི་མདོ་དབུས་མཐོ་སྒང་གི་ནུབ་རྒྱུད་ནས་རྙེད་པའི་བྲག་ཕུག་གནའ་ཤུལ་ཆེ་གྲས་ཤིག་ཡིན་པ་རེད།
དེ་རིང་གི་དེང་དུས་བོད་ཀྱི་ལེ་ཚན་ནང་རྒྱ་ནག་གཞུང་གིས་དྲ་ཐོག་རྩེད་མོ་གི་རིགས་ལ་དམ་དྲག་དང་སྟངས་འཛིན་བྱ་ཕྱོགས་ཀྱི་སྒྲིག་གཞི་གསར་པ་ལག་བསྟར་བྱེད་དགོས་པའི་དམིགས་ཡུལ་དང་རྒྱབ་ལྗོངས་སོགས་ཀྱི་སྐོར་བོད་དོན་གྱི་ཉམས་ཞིབ་པ་འགར་བསམ་འཆར་བསྡུ་ལེན་གྱི་ཚུལ་དུ་རྒྱང་སྲིང་བྱས་པ་ཞིག་ལ་གསན་རོགས་ཞུ།

དེ་ཡི་མཉེན་ཆས་ཀྱི་རིགས་ལ་བཀག་སྡོམ་བྱ་རྒྱུ་ཡོད་པ། གནད་དོན་དབྱེ་ཞིབ་པ་འགས་ངོས་འཛིན་གནང་གི་ཡོད་དེས་ན། གནད་དོན་འདིའི་ཐད་ལ། རྩོམ་པ་པོ་དང། རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་དགོངས་ཚུལ་བཀའ་འདྲི་བྱས་པར་ཁོང་གིས། རྒྱ་ནག་གཞུང་གིས་དེ་འདྲ་གི་ཁྲིམས་ལག་བསྟར་བྱས་ནས་ཨ་ནི་ད་ལྟ་དྲ་ཐོག་ནས་རྩེད་མོ་རྩེ་ཡ་འདི་ལ་ཨ་ནི་བཀག་འགོག་བྱེད་ཡ་འདི་དཔལ་འབྱོར་ལ་བསམ་བློ་མ་བཏང་བས་དཔལ་འབྱོར་ལས་ཁོ་རང་ཚོ་དམ་འཛིན་བྱེད་ཡ་གཞོན་གཞོན་ད་ལྷག་པར་དུ་འདི་རྩེད་མོ་རྩེ་ཡ་དེ་གཞོན་གཞོན་ཡིན་པ་དང་གཞོན་གཞོན་ཡིན་པ་དང་དེ་ག་ནང་བཞིན་ད་གཞོན་གཞོན་ནང་ལོགས་ནས་འདི་རྩེས་ནས་ད་ཕལ་ཆེར་འདི་ངོ་མ་རྒྱ་ནག་གཞུང་གིས་ཤེས་ཡོད་རེད་ད་རྩེད་མོ་རྩེ་ཡ་དྲ་ཐོག་ནས་རྩེད་མོ་རྩེ་ཡ་འདི་གཞོན་གཞོན་དེ་ཚོ་དང་ཐ་མག་ནག་པོ་འདྲ་བོ་རེད་ཟེར་དེ་འདྲ་བཤད་ཀྱི་ཡོད་རེད་ད་དེ་འདྲའི་དུས་སྒང་ལ། རྒྱ་ནག་གཞུང་གིས་འདི་ཚོད་འཛིན་བྱེད་ཡ་དང་འདི། བཀག་འགོག་བྱེད་ཡ་གི་ཐབས་ཤེས་དེ་མང་པོ་འཐེན་དགོས་པ་རེད་དེ། དེ་ལས་ཨ་ནེ་དེ་མོ་རྩེད་མོ་རྩེ་ཡ་གི་ནང་ལོགས་ནས། ཨ་ནེ་ཅིག། ད་རྒྱ་ནག་གཞུང་གི་ལྟ་བ་ཟེར་ན་འདྲ་རྒྱ་ནག་དམར་ཤོག་གི་ལྟ་བ་དང་མི་མཐུན་ཡ་དང། ཨ་ནེ་རྒྱ་ནག་གཞུང་གིས་དགོས་འདོད་མེད་ཡ་གི་དེ་འདྲ་གི། བསམ་བློ་མང་པོ་ཅིག། ཡོང་གི་ཡོད་ཡ་དེ་ཧ་གོ་ནས་ཨ་ནེ་ཁོ་རང་ཚོ་གིས་ད། ཐེངས་མང་པོ་ལ་འདི་ཡ་ཚོད་འཛིན་བྱེད་ཡ་དང་ད་ལྟ་ཚོད་འཛིན་བྱེད་ཡ་གི་དམིགས་ཡུལ་དེ་རེད། དེ་དུས་སྒང་ལ་ད་དཔལ་འབྱོར་སྒང་ནས་དཀའ་ངལ་འཕྲད་གི་ཡོད་ཡ་དེ་ད་ཉི་མ་ཁ་ཤས་ནང་ལོགས་ནས་གསལ་བོ་མཐོང་ཡ་གི་གནས་ཚད་དང་དེ་ཆགས་བསྡད་པ་རེད་དེ་དུས་སྒང་ལ་ད་འདི་འདྲ་གི་བཀག་འགོག་བྱེད་ཡ་དེ་ནི་དཔལ་འབྱོར་ལ་གྱོང་རག་གི་ཡོད་ཡ་ཧ་གོ་ན་ཡང་རྒྱ་ནག་གཞུང་གིས་ད་དེ་ལ་བསམ་བློ་མ་བཏང་ནས་བཀག་འགོག་བྱེད་དགོས་ཡ་དེ་གཙོ་བོ་བསམ་བློ་དང་ཨ་ནི་ག་རེ་ཟེར་བ་རེད། མི་མང་གི་བསམ་བློ་འདུ་ཤེས་ལ་ཚོད་འཛིན་བྱེད་ཡག་དང། དེའི་ཕྱོགས་ལ་ཤུགས་ཆེན་པོ་རེད་ཟེར་མཁས་པ་ཚང་མས་བཤད་གི་འདུག་ད་དེ་འདྲ་བོ་འདྲ་བོ་ཆགས་གི་འདུག། དེ་བཞིན་དུ་ཁོང་གིས་མུ་མཐུད་དགོངས་ཚུལ་གསུངས་རྒྱུར། རྒྱ་ནག་དམར་ཤོག་གཞུང་ལ་མཚོན་ན་དཔལ་འབྱོར་དེ་གལ་ཆེན་པོ་དང་ཁ་སང་དེ་རིང་རྒྱ་ནག་གི་གནས་སྟངས་ན་དཔལ་འབྱོར་དེ་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་དེ། ད་རྒྱ་ནག་གཞུང་གི་ག་དུས་ན་དཔལ་འབྱོར་དང་མི་མང་གི་བདེ་སྡུག་དང་མི་མང་གི་ཁེ་ཕན་དང། དང། ཅིག་ག་རེ་ཟེར་དགོས་རེད། རྒྱ་ནག་དམར་ཤོག་གི། བསམ་བློ་དང་རྒྱ་ནག་དམར་ཤོག་གི་དབང་ཆ་ད་དེ་ཚོ་ཐུག་དུས་སྒང་ལ་ག་དུས་ཡིན་ན་རྒྱ་ནག་དམར་ཤོག་གི་ལྟ་བ་དང་རྒྱ་ནག་དམར་ཤོག་གི་དབང་དབང་འཛིན་བྱེད་ཡ་དབང་ཆ་དེ་བརྟན་པོ་བྱེད་ཡ་ལ་ཨ་ནི་ག་དུས་ན་དང་པོ་བརྩི་གི་རེད་དེ་དུས་སྒང་ལ་ད་ད་རེས་དཔལ་འབྱོར་གི་གྱོང་རག་ཡ་ཤེས་ཤེས་ཀྱི་ཡོད་རེད་དེ་འདྲ་ཡིན་ན་ཡང་ད་སན་ལུའུ་གཙོ་བོ་ཅིག་རང་དབང་དང་ད་མང་གཙོ་དང་ནུབ་ཕྱོགས་གི་བསམ་བློ་དེ་འདྲ་མ་ཡོང་ཡ་གི་ཆེད་དུ་ཨ་ནི་ད་ད་འདི་རྩེད་མོ་འདི་བཀག་འགོག་བྱེད་གི་ཡོད་ཡ་དེ་གསལ་བོ་རེད་ད་དེའི་ལོ་མཐའ་མཇུག་གི་དམིགས་ཡུལ་དེ་རྒྱ་ནག་དམར་ཤོག་གཞུང་གི་སྲིད་དབང་དེ་བརྟན་པོ་ཆགས་དགོས་ཡ། དེ་ལ་གནོད་སྐྱོན་མ་ཡོང་ཡ་དེའི་ཆེད་དུ་ཡིན་པ་གསལ་བོ་རེད། རྒྱ་ནག་རྒྱལ་ཡོངས་གསར་འགྱུར་དང་དཔར་སྐྲུན་འགྲེམས་སྤེལ་ཚན་པ་གིས་དྲ་ཐོག་རྩེད་མོ་གི་རིགས་ལ་སྒྲིག་གཞི་གསར་བ་ཁྱབ་བསྒྲགས་བྱས་མ་ཐག་རྒྱ་ནག་གི་སྤྱི་ཚོགས་དྲ་རྒྱ་ཁྲེན་སན་སི་དང་ནེ་ཁྲི་སྦེ་སི། སྦེ་ལི་སྦེ་ལི་བཅས་ཀྱི་མ་རྐང་ཁྲོམ་ར་གི་རིན་ཐང་ཆེས་དམའ་ཤོས་སུ་ལྷུང་ཡོད་ཅིང་དེའང་འདིའི་ཐད་ལ་རྒྱ་ནག་གི་དྲ་ཐོག་ཞིབ་འཇུག་པ་ཁེ་ནི་ཐི་ཧྥང་ལགས་ཀྱིས་གསུངས་ན། དྲ་ཐོག་མཉེན་ཆས་བཟོ་སྐྲུན་ཆེ་ཤོས་ཀྱི་གྲས་དང་དེ་བཞིན་ཉིན་ལྟར་དྲ་ཐོག་རྩེད་མོ་གི་རིགས་ལ་དེ་ཙམ་གྱི་ཤུགས་རྐྱེན་ཐེབས་རྒྱུ་མིན་ན་ཡང་ཡོང་འབབ་དམའ་བས

རྒྱ་ནག་གི་དྲ་ཐོག་རྩེད་མོ་གི་རིགས་ཀྱི་འབྲེལ་ཡོད་ཚན་ཁག་གིས་སྒྲིག་གཞི་གསར་པ་ཁྱབ་བསྒྲགས་བྱས་པའི་ཉེར་ལེན་གྱིས་རྒྱལ་ནང་གི་དྲ་ཐོག་མཉེན་ཆས་དང་ལྷག་པར་དུ་དྲ་ཐོག་ཁེ་ལས་ཚན་པ་ཁག་གི་མ་རྐང་ཁྲོམ་ར་གི་རིན་ཐང་ཨ་སྒོར་ཐེར་འབུམ་བརྒྱད་ཅུ་ཙམ་ཟིག་མར་ཆག་ཡོད་པའི་ཁྲོད་ནས་ཁྲེན་སན་ཙི་ཞེས་པ་གི་དྲ་ཐོག་ཁེ་ལས་ཆེ་ཤོས་དེའི་མ་རྐང་ཁྲོམ་ར་གི་རིན་ཐང་བརྒྱ་ཆ་གི་བཅུ་དྲུག་མར་ཆག་པ་དང་ཁེ་ལས་དེའི་ཁ་གཏད་ནེ་ཊི་སྦེ་སི་ཞེས་པའི་མ་རྐང་ཁྲོམ་ར་གི་རིན་ཐང་བརྒྱ་ཆ་གི་ཉི་ཤུ་རྩ་བརྒྱད་མར་ཆག་པ། སྦི་ལི་སྦི་ལི་གི་མ་རྐང་ཁྲོམ་ར་གི་རིན་ཐང་བརྒྱ་ཆ་གི་བཅུ་བཞི་མར་ཆག་ནས་ཁེ་ལས་འདི་གསུམ་གྱི་མ་རྐང་ཁྲོམ་ར་གི་རིན་ཐང་ལས་ཨ་སྒོར་ཐེར་འབུམ་བརྒྱད་ཅུ་ཙམ་ཟིག་མར་ཆག་པ་རེད། རྒྱུ་མཚན་དེའི་རྐྱེན་གྱིས་ཨ་རི་དང་དེ་མིན་གྱི་ཕྱི་རྒྱལ་ཡུལ་གྲུ་ཁག་གི་དྲ་ཐོག་རྩེད་མོ་གི་ཁེ་ལས་ཚན་པ་ཁག་གི་མ་རྐང་ཁྲོམ་ར་གི་རིན་ཐང་ཡང་མར་ཆག་མིན་ལ་མ་བལྟོས་པར་རྒྱ་ནག་དམར་ཤོག་ཚོགས་པ་གིས་རང་ཉིད་ཀྱི་སྲིད་དབང་སྲ་བརྟན་གི་ཆེད་དུ་དཔལ་འབྱོར་གྱི་གྱོང་རག་མིན་ལ་ལྟ་རྒྱུ་མིན་པ། གནད་དོན་དབྱེ་ཞིབ་པ་གིས་ངོས་འཛིན་གནང་གི་ཡོད་པ་ལྟར། འདིའི་ཐད་ལ། རྩོམ་པ་པོ་དང་རྒྱ་ནག་གི་སྐོར་གྱི་ཉམས་ཞིབ་པ་ལྷ་སྡེ་གནམ་ལོ་ཡག་གིས་དགོངས་ཚུལ་གསུངས་རྒྱུར། ད་གཙོ་བོ་ཁྲིམས་འདི་ལག་བསྟར་ཡས་འདི་གཙོ་བོ་ཆི་ཟིག་རེད། འདིའི་གསར་གཏོད་ཀྱི་རིམ་པ་འདི་དང་ཨ་ནེ་འགྱིས་ན་འདི་གི་འདི་གི་འགྱིས་ན་ད་གི་ཁྱོད་སྟངས་འཛིན་གི་བཀའ་རྒྱ་དབང་ཆ་འདི་ད་རྒྱ་ནག་དམར་ཤོག་གཞུང་གི་འཛིན་གི་འགྱིས་ན་ད་དེའང་དང་པོ་རེད།

ཨ་ནེ་འགི་ན་གསར་གཏོད་གི་ཆ་དེ་འགི་ན་ད་འགག་གི་ཨེ་བ་རེད་ད་གཞུང་ཚིག་གི་སྟངས་འཛིན་ཡེད་ཡོང་ན་ཨོ་ག་རེ་མང་ང་ཟིག་གི་འགི་ན་གསར་གཏོད་གི་རིམ་པ་དེ་འགྱོ་ཐུབ་ནི་མ་རེད་དེ་འགི་ན་གཅིག་རེད་ད་གཉིས་བ་དེ་འགི་ན་ད་ཚོང་གོང་ནས་ཤི་ཟིན་པ་འགི་ཨ་ནེ་ཨ་ནེ་ཚོང་བ་ཆུང་ཆུང་གི་རིགས་འདི་ལ་འགི་ན་ད་ཧ་ཅང་གི་གི་འགི་ན་ཤུགས་རྐྱེན་ཐེབས་གི་ཡིན་པ་ཨ་ད་ནི་ད་ག་ནང་བཞིན་འགི་ན་ད་ཁྱབ་རྒྱག་གི་འགི་ན་ཚོང་གི་ཨོ་ག་ལི་དེ་རིགས་ཡང་ཤུགས་རྐྱེན་ཐེབས་གི་ཡིན་པ། ད་གསུམ་ནས་འགོས་ན་ད་དྲ་ཐོག་གི་བུ་ག་རེ་ད་རྩེད་མོ་གི་རིགས་ལ་སྟངས་འཛིན་གི་ཞོར་དུ་ད་མང་ཚོགས་ཀྱི་སྨྲ་བརྗོད་དང་འགྱོ་སྟངས་འདུག་སྟངས་ད་མང་ང་ཟིག་ཨ་ཡང་ཞོར་གི་འགོས་ན་ད་དྲ་བ་ལ་འཇུག་མཁན་གི་མི་ཅིག་ཡིན་ན་ཨ་ཡང་དེ་ཡང་འགོས་ན་ཞོར་གི་འགོས་ན་སྟངས་འཛིན་ཡེད་ཐུབ་ཡོད་པ། ཨ་ད་དེ་མོ་ཕྱོགས་ཁ་ཤས་ཅིག་ནས་ངས་ངའི་འདི་གི་ཤུགས་རྐྱེན་འདི་འདིའི་ཐོག་ནས་ཡོང་གི་རེད་བསམ་གི་འདུག་ངས་ན་ད་ཁྱོད་འདིའི་དཔལ་འབྱོར་གཅིག་པོ་ཙམ་ད་མ་རེད་བསམ་གི་འདུག་ག་རེ་འདི་ད་གཅིག་ནི་ཆབ་སྲིད་ཀྱི་སྒང་དེ་ད་ས་འོག་གི་གཉིས་ན་སྤྱི་ཚོགས་ལ་ད་སྟངས་འཛིན་གྱི་ཆ་དེ་ངས་ན་ཤུགས་ཆེན་པོ་རེད་ད་བསམ་ནས་ངས་ན་ད།